ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི Podcast བསྐྱར་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཞིས་ཅིན་ཕིང་ལ་གདེང་འཇོག་བྱེད་ཡག་གི་རྩོམ་ཡིག་ཉི་མ་རྟག་པར་ཁྲི་ཕྲག་མང་པོ་ཐོན་གྱི་ཡོད་ཀྱི་རེད། ཡིན་ནའི་འདས་པའི་ཉིན་མོ་འགའ་ཞིག་ནང་ལོགས་ལ་ཡང་ཞིས་ཅིན་ཕིང་ལ་གཟུར་གནས་ཀྱི་གདེང་འཇོག་ཟེར་བའི་རྒྱ་ཡིག་གི་རྩོམ་རིང་པོ་ཞིག་བཏོན་ཡོད་པ་དེ་ལ་ཡང་མི་མང་པོས་དོ་སྣང་ཆེན་པོ་བྱེད་ཀྱི་འདུག་ད་རིང་ང་ཚོའི Podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་རྩོམ་འདིའི་ནང་དོན་དང། འདི་ལ་ཡང་གདེང་འཇོག་ག་འདྲ་བྱེད་དགོས་མིན་སྐོར་ལ་ཡང་ཡིན་ན་བགྲོ་གླེང་རོབ་ཅིག་ཞུ་གི་ཡིན། ད་རྩོམ་འདི་ཡིན་ན་རིང་པོ་ཞེ་པོ་ཞིག་འདུག་རྒྱ་ཡིག་ཡིག་འབྲུ་ཕལ་ཆེན་ཁྲི་བཞི་ཙམ་ཡོད་ས་རེད། ད་རྒྱ་ཡིག་ཡིག་འབྲུ་ཁྲི་བཞི་ཙམ་རྣམ་པ་བློ་རིག་བློ་རྩལ་རིག་འདུག་ངས་མགོ་ནས་རྐུབ་བར་དུ་ཅིག་ཀློག་པ་ཡིན། རྩོམ་གྱི་འགོ་བྱང་དུ་བྱས་པ་ཡིན་ན་ཞི་ཅིན་ཕིང་ལ་གཟུར་གནས་ཀྱི་གདེང་འཇོག་ཟེར་ཡག་ཅིག་འཁོད་ཤག་གཟུར་གནས་ཀྱི་ལབ་དུས་ཙམ་པ་ང་རང་ཚོ་ཧོབ་ཏ་གར་ཉན་པ་ཡིན་ན་འདིའི་ནང་ལོགས་ལ་ཡང་ཡག་སྡུག་གཉིས་ཀ་དང་ཨ་བཟང་ངན་གཉིས་ཆ་ཅིག་འཁོད་ཡོད་པའི་བཟོ་འདྲ་ཅིག་ཕལ་ཆེན་གོ་མདོག་ཁ་པོ་རེད་དེ་ལས་ཡིན་ན་ལས་རྩོམ་འདིའི་ནང་ལ་ཡང་ཉིས་སྟོང་བཅུ་གཉིས་ལོ་ལ་ཡང་ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་བྱས་པ་ནས་ད་ལྟ་བར་དུ་ལོ་བཅུའི་ལས་ཀ་འདི་ག་ཚང་མ་ལོགས་ལ་ཡང་ཞིབ་ཕྲའི་ཐོག་ནས་ཡིན་ན་ཕྱོགས་བསྡོམས་བྱས། ཕྱོགས་བསྡོམས་བྱས་པའི་བརྒྱུད་རིམ་འདི་ནང་ལ་ཡང་ལས་ཀའི་བྱེད་ཕྱོགས་དང་བསམ་བློའི་གཏོང་ཕྱོགས་དེ་ཚང་མ་ལོགས་ལ་ཡིན་ན་ཞི་ཅིན་ཕིང་ལ་ཡང་སྐྱོན་བརྗོད་ཞེ་པོ་བྱས་ཤག་མ་གཞི་ཞི་ཅིན་ཕིང་གི་དགེ་མཚན་དང་བཟང་ཕྱོགས་དེ་ཚོ་ལ་ཡང་ཧ་ལམ་གྱི་བརྗོད་བྱ་འདི་ག་གས་མེད་པའི་བཟོ་འདྲ་འདུག་བྱས་ཙང་ངའི་ཚོད་དཔག་བྱས་བྱས་པ་ཡིན་ན་ད་གཟུར་གནས་ཟེར་དེ་ད་རྒྱ་ཡིག་ནང་ལོགས་ལ་ཡང་ཁོ་ཁེ་ཀོན་ཞེས་འཁོད་འདུག་ཨང་དེ་དབྱིན་ཇིའི་ནང་བྱས་པ་ཡིན་ན Objective ཟེར་དེ་རེད། ངས་དེ་ཡང་གཟུར་གནས་བྱས་བྱས་བོད་སྐད་ནང་ལ་ཡང་བསྒྱུར་བ་ཡིན། འདིའི་ལབ་དགོས་ཡག་གི་རྒྱུ་མཚན་ཞིག་ངས་ཚོད་དཔག་བྱས་པ་ཡིན་ན། རྩོམ་འདིའི་ནང་ལོགས་ལ་ཡང་གཙོ་བོ་དེ་ཞི་ཅིན་ཕིང་གི་གཏམ་བཤད་དང་ལས་ཀ་དེ་ཚོ་ཡིན་ན་མི་རེ་ངོ་རེ་བྱས་བྱས་དཔང་རྟགས་ཞིབ་ཕྲ་དྲངས་བྱས་འདི་ལ་ཡང་གདེང་འཇོག་བྱས་འགྱོག་རེད་ཤག་བྱས་ཙང་ཁོའི་གཟུར་གནས་ཟེར་དེ་ལབ་དགོས་ཡག་ཕལ་ཆེན་རྒྱུ་མཚན་ཅིག་འདི་ལ་བརྟེན་ནས་མེད་འགྲོ་བསམ་བསམ་རེ་ཞིག་འདུག་ཁོའི་ནང་དོན་དེ་བྱས་པ་ཡིན་ན་ངས་བྱས་ན་གཙོ་བོར་འདི་གསུམ་ཞིག་བརྗོད་པའི་བཟོ་འདྲ་འདུག། དང་པོ་དེ་ག་རེ་འདུག་ཟེར་ན་ཞི་ཅིན་ཕིང་གི་གཤིས་རྒྱུད་དང་ཁོའི་སེམས་ཁམས་ལ་ཡང་དབྱེ་ཞིབ། ཞིབ། ཞིབ་ཚགས་པོ་བྱས་ཤག། གཉིས་པ་དེ་ཡིན་ན་ཞི་ཅིན་ཕིང་ཁོ་རའི་སློབ་སྦྱོང་གི་ཡོན་ཏན་དང་བསམ་བློའི་གཏོང་ཕྱོགས་དང། དེང་དུས་ཀྱི་ད་འཛམ་བུ་གླིང་དང། དཔལ་འབྱོར་དང། སྤྱི་ཚོགས་ལ་ཡང་ཁོའི་ངོས་འཛིན་བྱེད་སྟངས་ཀྱི་ག་འདྲ་ཡོད་མེད་དང་ལྷག་པར་དུ་ངོས་འཛིན་བྱེད་སྟངས་ནང་ལོགས་ལ་ཡང་བསམ་བློའི་མཐོང་རྒྱ་ཆོད་ར་མ་འདང་པ་དེ་གའི་ག་རེ་ཡོད་མེད་དེ་གའི་གཙོ་བོ་ལུང་དྲངས་བྱས་ཡིན་ན་ཞིས་ཅིན་ཕིང་གི་སྲིད་བྱུས་དང་ད་ད་ལྟ་མར་བཤད་ཡག་གི་ཞིས་ཅིན་ཕིང་གི་བསམ་བློ་སོགས་འདི་མང་པོ་ཅིག་རྒྱ་ནག་གི་རྨི་ལམ་ཟེར་མཁན་དེ་མང་པོ་སོང་ཨ་དེ་ཚོ་ལ་ཡང་དབྱེ་ཞིབ་བྱས་བྱས་དེ་ཚོའི་བྱུང་རྐྱེན་དང་དེ་ཚོ་ལ་ཡང་དབྱེ་ཞིབ་བྱས་ཤག་དེ་བྱས་པའི་བརྒྱུད་བྱས་ཡིན་ན་ད་ལྟའི་རྒྱ་ནག་གི་ད་སྤྱི་ཚོགས་དང་གཞུང་དང་ཆབ་སྲིད་དང་དཔལ་འབྱོར་དེ་ཚོ་ག་འདྲ་ཅིག་སླེབས་ཡོད་མེད་ཅིག་དབྱེ་ཞིབ་བྱས་ཨ་མཐའ་མ་དེ་ལ་ཡ། ཞིས་ཅིན་ཕིང་གི་མ་འོངས་པའི་མདུན་ལམ་དེ་ག་འདྲ་ཅིག་ཡོད་མེད་དེ་ལ་ཡ་སྔོན་དཔག་རོབ་ཙམ་བྱས་པའི་བཟོ་འདྲ་འདུག་ད་དེའི་ནང་ལོགས་ནས་དང་པོ་དེ་ཞིས་ཅིན་ཕིང་གི་གཤིས་རྒྱུད་དང་སེམས་ཁམས་དེའི་སྐོར་ལ་ཡ། ཁོའི་ཡིག་འབྲུ་རེ་ཅིག་མང་པོ་ཞེ་པོ་ཅིག་བེད་སྤྱོད་བཏང་བྱས་རྩོམ་འདིའི་ནང་ལ་ཆ་ཤས་གལ་ཆེ་ཤོས་གྲས་ཅིག་རེད་ཤག་ངས་བལྟས་པ་ཡིན་ན། རྩོམ་འདིའི་ནང་ལོགས་ཀྱི་བྲིས་ཆའི་ཐོག་ནས་བྱས་པ་ཡིན་ན་ལས། ཡག་ཤོས་གྲས་གཅིག་རེད་ཤག། མ་ཚད་ཁོ་རང་རྩོམ་སྐོར་ཁྱོན་ཡོངས་ནས་རྩོམ་པ་པོ་དེ་ཡིན་ན་ཞེ་དྲག་རྒྱུན་དུ་ཁོ་རང་ནས་གང་དག་ཡིག་ཐོག་ནས་རྩོམ་ཞེ་དྲག་འབྲི་མཁན་ཅིག་ཡིན་ས་རེད་ཁོའི་འབྲི་སྟངས་ཀྱི་ཁོའི་རྒྱུག་ལུགས་དང། སྙན་ཆ་དང་དེ་ཚོ་གང་ག་འདིར་བལྟས་པ་ཡིན་ན་ལས། ཞེ་དྲག་ཡག་པོ་ཡིན་མདོག་ཅིག་ཤག་འདི་ག་འདི་དམིགས་བསལ་ངས་ད་ལྟ་ཞུས་པ་ནང་བཞིན་བྱས་ཡིན་ན་ཞི་ཅིན་ཕིང་གི། གཤིས་རྒྱུད་དང་སེམས་ཁམས་ཀྱི་གནས་སྟངས་དེ་ཚོའི་སྐོར་ལ་ཡང་དེ་བས་ཡིན་ན་ཁོའི་གཏིང་ཟབ་པོ་དང། ད་ནི་ཀློག་པ་པོས་བལྟས་པ་ཡིན་ན་སེམས་ལ་ཡང་འཇུག་པོ་རེ་ཞིག་བྲིས་པའི་བཟོ་འདྲ་འདུག།

འོ་མི་ནི་ཁོ་མི་ཚེ་ཞི་བ་གཅིག་གི་རྔམ་སྐྲག་ཆེན་པོ་བྱས་བྱས་ཡིན་ན་སེམས་པ་ཆུང་ཆུང་དང་དེ་ཆགས་མདོག་ཁ་པོ་རེད་ད་ཡང་མི་ཁག་ཅིག་ཡིན་ན་སློབ་ཤེས་མེད་དུས་ཙམ་པ་ཁོ་དེ་བས་ཁོའི་ང་རྒྱལ་སོགས་ནས་ག་སོ་ལས་ཀྱི་ཁོ་ཕྱིར་བཏང་བྱས། སེམས་པའི་ནང་ལོགས་ལ་ཡང་ཁོས་མ་འདང་བ་དེ་གི་གུན་གསབ་བྱེད་ཡག་དེ་ཡིན་ན་དེ་བས་ཡིན་ན་ལས་ཀ་ཡ་ཡུད་ཆེན་པོ་དེ་བྱེད་ཀྱི་ཡོད་པ་བྱས་ཙང་ཞི་ཅིན་ཕིང་གི་ཡིན་ན་གཙོ་བོ་དེ་འདྲ་ཡིན་པའི་སྐོར་ལ་ཡང་ད་ཁོས་དཔེ་མཚོན་དང་དེ་མང་པོ་ཞེ་ཅིག་དྲངས་ཤག་དེའི་ནང་ནས་གཅིག་གི་ཡིན་ན་ག་རེ་འདུག་ཟེར་ན་ང་རང་ད་ག་ཚོད་རེད་དེ་དེའི་སྐབས་ལ་ཡང་ཞི་ཅིན་ཕིང་གི་གཏམ་བཤད་དང་དེ་བྱས་པའི་སྐབས་ལ་ཡང་ང་རང་ལས་དེ་འདི་ཚོར་སྣང་ཚོར་འདྲ་པོ་བྱུང་སོང་དེ་ག་རེ་རེད་ཟེར་ན་ཞི་ཅིན་ཕིང་སྲིད་འཛིན་བྱས་ཚར་རྗེས་ལ་དང་པོ་དེ་ཕ་གིར་ཡང་ཨུ་རུ་སུར་ཕྱིན་ཨུ་རུ་སུ་ལ་ཡང་ཕྱིན་པའི་སྐབས་རེད་ན་གཏམ་བཤད་ཅིག་བྱེད་དུས་ཙམ་པ་ཨུ་རུ་སུའི་མཁས་པ་དེ་མང་པོ་ཅིག་རྩོམ་པ་པོ་འདི་གི་མིང་བགྲངས་བྱས་འདི་གའི་གང་གའི་དེབ་ཀློག་ཞིབ་བྱས་མྱོང་ཞེས་བྱས་ཅིག་ལབ་སོང་འདིའི་རྗེས་ལ་ཡང་དུས་ཚོད་རིང་པོ་མ་ཕྱིན་པའི་རྗེས་ལ་ཡིན་ན་ཕ་གི་ཧྥ་རན་སིར་ཕྱིན་རྗེས་ཧྥ་རན་སིའི་རྩོམ་པ་པོའི་བྲིས་ཀྱོག་གི་དེབ་མང་པོ་གཅིག་གི་ད་ཀློག་པ་ཁག། མིང་གཅིག་གཞུག་གུ་གཅིག་བགྲངས་བྱས་ཡིན་ན་གཏམ་བཤད་བྱེད་དུས་ཙམ་པ་ལ་ད་དེ་དུས་དང་པོ་ནས་ང་རང་སྒེར་གྱི་བསམ་བློའི་ནང་ལོགས་ལ་འོ་ཙི་ད་རྒྱལ་ཁབ་ཅིག་གི་སྲིད་འཛིན་གྱིས་ད་རྒྱལ་ཁབ་གཞན་པ་ཅིག་ལ་འགྲོ་དུས་རྒྱལ་ཁབ་དེའི་རིག་གཞུང་དང་དེ་ཚོ་ལ་ཡང་དོ་སྣང་ཡོད་པ་དང་ཡིད་སྨོན་ཡོད་པ་དང་བསྔགས་བརྗོད་བྱེད་ཡས་དེ་ཚོ་ད་སྤྱིར་བཏང་གི་འགྲོ་སྟངས་ཅིག་རེད་དེ་ཡིན་ན་ལས་དེབ་ནི་གཅིག་གཉིས་མ་རེད་ད་དེབ་ཐོ་ནང་འདི་ག་དེ་མིང་གཅིག་གཞུག་གུ་གཅིག་བགྲངས་བྱས་ཁོ་ཧ་ལམ་རེད་ད་ཁོ་རང་ཡ་དུས་ཚོད་རེ་ཞིག་སྐྱེལ་དུས་ཙམ་པ་འདི་འདྲ་དེ་ག་འདྲ་ཡིན་ན་བསམ་བསམ་འདྲ་བྱུང། ད་ནི་འདི་རྩོམ་འདི་ནང་ཟེར་ཡག་བྱས་པ་ཡིན་ན་ཞི་ཅིན་ཕིང་འདི་ཚོ་བྱེད་དགོས་ཡག་དེ་ག་ཚོད་ནི་དོན་དངོས་ཐོག་ལ་ཡང་ཞི་ཅིན་ཕིང་གིས་དེབ་ཀློག་ཡག་དང་འདི་ཚོ་ཡིན་ན་ཁོ་རང་ད་མི་ཚེ་འཚར་ལོངས་བྱུང་སྟངས་དང་དེ་ཚོ་མང་པོ་ཅིག་བྱས་བྱས་ཡིན་ན་ཞེ་དྲག་བྱུང་ཡོད་མ་རེད་ད་དེ་མ་བྱུང་པ་འདི། ཁོའི་སེམས་ནང་ལོགས་ལ་ཡ། ཁོའི་སློབ་ཤེས་མེད་པ་དེ། ཁོའི་གཡས་གཡོན་ལ་ཡོད་པའི་མི་ད་ཅིག་ཨ་ནི་ད་ཁོ་ཚོའི་གཏམ་བཤད་བྱེད་ཡག་གི། ཡི་གེ་དེ་ཚོ་གང་ག་ལོག་རྩོམ་དེ་ཚོ་གང་ག་ལོག་སྔོན་ནས་གཡས་གཡོན་མི་ཡིས་སློབ་སྟོན་བྱེད་མཁན་ད་དེ་ཚོ་འབྲི་གི་རེད་པ། དེ་ཚོ་འབྲི་མཁན་དེ་ཚོ་ཡིན་ན་ཧ་གོ་བྱས་ཞི་ཅིན་ཕིང་གི་སེམས་ནང་ལ་ཡ་སྟོང་ཆ་དེ་ག་རེ་འདྲ་ཅིག་ཡོད་མེད་དེ་ཧ་གོ་བྱས་ཡིན་ན་འདི་ལ་ཡ་ད་དཔེ་ལེགས་སོ་དེ་བརྒྱབ་བྱས་དེ་ག་གང་ག་བྲིས་བྱས། གཤིས་ཀྱི་འདིས་རྐྱེན་པས་ཡིན་ན་ད་དེ་ག་རེ་ཟེར་ད་ཞི་ཅིན་ཕིང་ལ་ཡ་དཔེ། བསྔགས་བརྗོད་བྱེད་ཡག་སྔ་མོ་བས་ད་ལོ་མང་པོའི་རིང་ལ་ཡང་ཏེང་ཞའོ་ཕིང་རྗེས་ལ་ཡང་ཁྱོན་ནས་རྒྱ་ནག་གཞུང་གི་འགོ་ཁྲིད་ཚང་མ་ལོག་གས་གཡོལ་བྱས་མ་བྱེད་ཡག་གི། འདི་སྔོན་ལ་ཡང་རིག་གནས་གསར་བརྗེ་ནང་ལོགས་ལ་ཡང་མའོ་ཙེ་ཏུང་ལ་བསྟོད་བསྔགས་བཏང་པ་ནང་བཞིན་བྱས་བྱས་ཨ་ནི་དེ་ཚོ་བྱེད་ཡག་དེ་ཚོ་ཡིན་ན་མང་པོ་བྱེད་ཡག་གི་རྒྱུ་མཚན་དེ་ཞི་ཅིང་ཕིང་ཁོ་རང་སེམས་ནང་ལོགས་ལ་ཡང་སློབ་ཤེས་མེད་པ་དེ་གཡས་གཡོན་མི་དེ་ཚོ་མཐོང་བྱས་ཨ་ནི་གཡས་གཡོན་མི་དེ་ཚོ་དཔལ་ལས་དང་འདི་འདི་འཁྲབ་བྱས་འདི་འདི་བཟོ་གི་ཡོད་རེད་ཟེར་བྱས་བྱས། དེའི་ནང་ལོགས་ལ་ཡང་ཁོས་དབྱེ་ཞིབ་ཏུ་ཞེ་དྲག་གིས། སྙན་པོ་དང་གཅིག་བྱེད་དུས་རྩོམ་པ་ཕལ་ཆེར་དངོས་གནས་ཨེ་འདོད་མེད་འགྲོ་བསམ་ཚར་རེ་གཅིག་གིས་དེ་འདྲའི་མང་པོ་ཞིབ་ཞིབ་བྲིས་ཤག་ཨ། དེ་ནས་ཞི་ཅིན་ཕིང་གི་ད་ཤེས་བྱ་ཡོན་ཏན་དང་དེ་ཚོའི་སྐོར་ལ། ཁོས་རྒྱུ་མཚན་མང་པོ་བགྲངས་བྱས་ཞི་ཅིན་ཕིང་དཔེ་ཆ་བཞག་པ་ཡིན་ན། དེ་ཚོ་གཏམ་བཤད་བྱེད་པའི་སྐབས་ལ་དེབ་དེ་ཚོའི་མིང་དེ་ཚོ་ཀློག་དུས་མཚམས་མཚམས་ནོར་བྱས་བྱེད་ཀྱི་འདུག། ཨ་ནི་མ་ཚད་ཁོ་ནས་ཞི་ཅིན་ཕིང་ནམ་རྒྱུན་གཏམ་བཤད་བྱེད་དུས་ཡི་གེ་ནོར་འཁྱོག་ཀློག་ཡག་དེ་འདི་ཡང་སེ་ཡང་སེ་ཡོང་གི་འདུག་བྱས་ཙང་འདི་དཔེ་མཚོན་དྲངས་བྱས་ཡིན་ན་ཡིན་ཞི་ཅིན་ཕིང་གི་སྤྱི་བཏང་གི་སློབ་སྦྱོང་ཆུ་ཚད་ཀྱི་ཡོན་ཏན་དེ་ཡིན་ན་སྐྱོ་པོ་ཡོད་པའི་ལུང་གཅིག་དྲངས་ཤག་ད་ཡིན་ནའི་གཅིག་འགོ་ཁྲིད་ཟེར་མཁན་དེ་ཡིན་གཅིག་མིན་གཅིག་སློབ་གྲྭ་ཡག་ཤོས་འགྲོ་བ་དང་དེབ་མང་ཤོས་ཀློག་པ་དང་ཆུ་ཚད་ཞེ་པོ་ཅིག་དགོས་ཀྱི་ཡོད་པ་ཟེར་དེ་དེ་ཁོ་ངེས་པ་ཡོད་མ་རེད། འགོ་ཁྲིད་འཇོན་པོ་ཞུམ་སྟེ་འདི་འདྲའི་སློབ་སྦྱོང་ཞེ་པོ་མེད་མཁན་འདི་མང་པོ་ཡོད་རེད། ད་ཞི་ཅིན་ཕིན་གྱི་སྐྱོན་གཞན་པ་ཅིག་ག་རེད་ཟེར་ན། ཁོའི་སྤྱི་ཚོགས་དང་དཔལ་འབྱོར་དང་འདི་ཚོ་ལ་ཡང་ངོས་འཛིན་བྱེད་སྟངས་དེ་ཡིན་ན་ཞེ་དྲག་གི་མཐོང་རྒྱ་དེ་ཆུང་ཆུང་དུ་བྱས་ཏེ་འདི་འདྲའི་ལུང་དྲངས་ཤག་དཔེར་ན་ཆ་བཞག་ན་དཔལ་འབྱོར་གྱི་གནས་སྟངས་ལ་ཡང་ཆ་བཞག་པ་ཡིན་ན། ད་དེང་དུས་ཀྱི་དཔལ་འབྱོར་ཟེར་མཁན་དེ་ཡིན་ན་ཞེ་དྲག་རྒྱ་ཆེན་པོ་རེད་ཁོའི་ཆ་ཤས་དེ་མང་པོ་ཞེ་དྲག་རེད་དེ་ལ་ཡིན་ན་ཞི་ཅིན་ཕིན་གྱིས་ད་དུང་དཔལ་འབྱོར་དེ་ག་དུས་ཡིན་ན་གལ་ཆེ་ཤོས་དེ་ཁོ་ཕ་གི་ཐོན་སྐྱེད་རང་བྱས་བྱས་བཟོ་གྲྭའི་ནང་ལ་ཅ་ལག་བཟོ་ཡག་དང་འདི་ཚོ་ཡོད་རེད་པ། འདི་ཚོ་གཅིག་མཐོང། གང་ལྟར་དེང་དུས་ཀྱི་ཚན་རིག་གི་ལག་རྩལ་བརྒྱུད་བྱས་ཡིན་ན་ཅ་ལག་དེ་ཡག་པོ་བཟོ་ཡག་དང་རྒྱ་ཆེན་པོ་བཟོ་ཡག་དང་སྤུས་དག་པོ་བཟོ་ཡག་འདི་ལས་དོན་འདི་གཉིས་གཅིག་པོ་ལ་ཡང་གང་ལྟར་གང་ལྟར་དཔལ་འབྱོར་གྱི་ཡང་ངོས་འཛིན་བྱས་པ་མ་གཏོགས་དེ་མ་ཡིན་པའི་ཞབས་ཞུའི་གི་ལས་ཀ་དང་འདི་ཡོད་རེད་པ། དེ་ཚོ་ལ་ཡིན་ན་བར་ལམ་གཅིག་དཔལ་འབྱོར་ལ་ངོས་འཛིན་མ་བྱས་པ་དང་ཡང་ན་མཐོང་ཆུང་བཏང་གི་འདུག་དེང་དུས་ཀྱི་དཔལ་འབྱོར་ལ་ཡང་ངོས་འཛིན་བྱེད་ཡག་མཐོང་རྒྱ་དང་ཤེས་རྒྱ་འདི་ཚོ་ཞེ་པོ་ཆུང་ཆུང་ཡོད་པའི་རྟགས་མཚན་ཅིག་རེད་ཟེར་བྱས་བྱས་ལབ་ཤག་ད་ཡིན་ནའི་རྩོམ་འདིའི་ནང་ལོགས་ལ་ཡང་ཁོས་གསལ་བཤད་བྱས་ཤག་འདི་ག་རེད་ཟེར་ན། དཔལ་འབྱོར་ད་ལྟ་ཡིན་ན་དཀའ་ངལ་འཕྲད་པའི་རྒྱུ་མཚན་ཡིན་ན་ཁག་གཅིག་ཡིན་ན་ཞི་ཅིན་ཕིང་གི་ནོར་འཁྲུལ་གང་ཡང་མ་རེད། འདི་སྔོན་ལ་ཡང་ཅང་ཙེ་མིང་དང་ཧུའུ་ཅིང་ཏའོ་སྐབས་ལ་ཡིན་ན་རྒྱ་ནག་དཔལ་འབྱོར་འདི་ཡར་རྒྱས། མགྱོགས་པོ་ཞེ་པོ་ཅིག་འགྲོ་གི་ཡོད་རེད་ད། དེ་འདྲས་ཡར་རྒྱས་བྱས་བྱས་ཡིན་ན་ལོ་ཉི་ཤུ་ཕྱིན་པའི་རྗེས་ལ་ཡིན་ན། དཔལ་འབྱོར་གྱི་འགྲོ་སྟངས་ཀྱི་རང་བཞིན་ཁོ་ར་ནས་ཡིན་ན། འགོར་དུ་འགྲོ་ཡ་དང་སྐྱོ་རུ་འགྲོ་ཡ་དེ་ཡིན་ན་རང་བཞིན་རེད། དེ་ཡིན་ན་ཞི་ཅིན་ཕིང་ཏག་ཏག་སྐབས་དུས་འཁེལ་བ་རེད་ཞི་ཅིན་ཕིང་ཁོ་ར་ད་ག་འདྲ་རླུང་རྟ་མེད་པའི་བཟོ་བྱས་པ་རེད་མ་གཞི་ཁོ་ར་ནོར་འཁྲུལ་མ་རེད། ད་ཡིན་ནའི་ད་ལྟའི་ཞི་ཅིན་ཕིང་གིས། རྒྱལ་སྤྱིའི་ཐོག་གི་ཕྱི་འབྲེལ་གྱི་སྲིད་ཇུས་དང། རྒྱལ་ནང་གི་དཔལ་འབྱོར་གྱི་སྲིད་ཇུས་དེ་ཚོ་རྐྱེན་པས་ཡིན་ན། ད་རྒྱལ་ནང་ནང་ལོགས་ལ་ཡ། དཀའ་ངལ་ཆེན་པོ་ཞེ་པོ་ཅིག་ཡིན་ན་ཆགས་བསྡད་ཡོད་རེད། དེ་ཚོ་ཆགས་པ་དེའི་ཁོའི་དཀའ་ངལ་གྱི་འཕྲད་སྟངས་དེ་ཁོས་རིམ་པར་གཅིག་གཉིས་གསུམ་བྱས་ཁོས་དབྱེ་བ་ཕྱེ་ཤག་རྩོམ་དེའི་ནང་ལོགས་ལ་ཡང། དང་པོ་དེ་ཡིན་ན་རྒྱ་ནག་རྒྱལ་ཁབ་ངོས་ནས་བཤད་པ་ཡིན་ན། ད་ཕལ་ཆེར་འདས་པའི་ལོ་ལྔ་བཅུ་ཞིག་ནང་ལོགས་ལ་ཡང་རྒྱ་ནག་དེ་ད་ལྟ་ནང་བཞིན་ཡིན་ན་ནུབ་ཕྱོགས་རྒྱལ་ཁབ་དང་ཨ་ནི་དགྲ་ཁ་གཏད་དུ་ཆགས་མྱོང་ཡོད་མ་རེད། གཉིས་པ་དེ་ཡིན་ན་ཨ་མི་རི་ཀས་གཙོ་བོ་བྱས་པའི་ཡིན་ན་ནུབ་ཕྱོགས་རྒྱལ་ཁབ་དང་ད་དགྲ་ཁ་གཏད་ཆགས་པའི་རྐྱེན་གྱིས་ད་རྒྱལ་ཁབ་དེ་ནུབ་ཕྱོགས་རྒྱལ་ཁབ་དེ་རྒྱ་ནག་ལ་ཡང་བཀག་འགོག་བྱེད་ཡག་དང་དཔལ་འབྱོར་གྱི་ཉེས་པ་སྤྲད་ཡག་དང་དེ་ཚོའི་རྐྱེན་གྱིས་ཡིན་ན་རྒྱ་ནག་དཔལ་འབྱོར་ལ་ཡང་དཀའ་ངལ་ཆེན་པོ་ཞེ་པོ་ཞིག་སྤྲད་པ་དེ་རྒྱ་ནག་ཁྱོན་ཡོངས་ཀྱི་ད་རྒྱལ་ཁབ་ཀྱི་ཁེ་ཕན་ངོས་ནས་བསམ་སྟངས་མ་ཡིན་ན་སྐྱོན་ཆེན་པོ་ཞེ་པོ་ཞིག་ཆགས་བསྡད་ཡོད་རེད་དེ་ལས་ཡིན་ན་ལས་ཞིས་ཅིན་ཕིང་གིས་ཁོ་རང་གི་གཤིས་ཀ་དང་དེ་ཚོ་གང་འདྲ་གཅིག་ཨུ་ཚུགས་ཚ་པོ་དང་དེ་བྱེད་དུས་ཁོ་རང་གི་སྒེར་གྱི་དབང་ཆ་ཟིན་ཡག་དང་དམར་ཤོག་གི་དབང་ཆ་ཟིན་ཡག་དེ་ཡིན་ན་གལ་ཆེ་རྩི་བ་མ་གཏོགས་ཡིན་ན་རྒྱ་ནག་རྒྱལ་ཁབ་ཀྱི་ཁེ་ཕན་དེ་དུས་ལ་ཡ་མ་བཞག་དགོས་འདུག་བསམ་པ་ཡིན་ན་སྲིད་ཇུས་དེ་ཚོ་ལ་ཡང་འགྱུར་ལྡོག་གཏོང་ཡག་གི་ཁོའི་རྣམ་པ་འདི་ད་ལྟ་ག་གེ་མི་འདུག་ཟེར་ཨ་ནི་འདི་ནས་ཡིན་ན་ཁོའི་རིམ་པ་གཉིས་པ་དེ་ག་རེད་ཟེར་ན་ད་དེ་ག་རེ་ཟེར། ཁོ་ཁྱོན་ཡོངས་ནས་རྒྱ་ནག་རྒྱལ་ཁབ་ཟ་ཁ་བྱས་མེད་བཞིན་རྒྱ་ནག་ནང་ལོགས་ཀྱི་རྒྱུ་མང་ཤོས་དེ་གས་དང་ཨ་ནི་ཆབ་སྲིད་དབང་ཆ་མང་ཤོས་དེ་གས་དེ་ཡིན་ན་ད་གང་ལྟར་རྒྱ་ནག་ནང་ལོགས་ཀྱི་ཁྱིམ་ཚང། ཨ་ནི་ཕལ་ཆེར་བརྒྱ་གཉིས་ཙམ་གཅིག་གིས་ཟིན་བྱས་བསྡད་ཡོད་རེད། ད་ཞིས་ཅིན་ཕིང་གིས་ད་ལྟ་ཨ་མི་རི་ཀར་དགྲ་ཁ་བསྟད་བཟོས། ནུབ་ཕྱོགས་རྒྱལ་ཁབ་དགྲ་ཁ་གཏད་བཟོས་དེ་ཚོ་བྱས་པའི་རྐྱེན་གྱིས། རྒྱུ་ཅན་འདི་གས་དེ་ཡང་དབང་ཆ་ཟིན་མཁན་འདི་གས་རེད་ད་གང་ལྟར་མི་འདི་གས་འདི་ལ་ཡག་ཡིན་ན་ཁོ་ཚོའི་ཁེ་ཕན་ལ་ཡག་གང་ལྟར་དོ་ཕོག་ཆེན་པོ་ཞེ་པོ་ཞིག་བྱུང་བྱས་ཡིན་ན། ད་ད་ལྟ་ཏུ་བལྟས་ན་ཞིས་ཅིན་ཕིང་གིས་དབང་ཆ་ཚང་མ་ཟིན་བསྡད་པའི་བཟོ་འདྲ་འདི་ལ་ཡིན་ན་ལས་འོག་ལ་ཡིན་ན་ཞིས་ཅིན་ཕིང་གི་བྱེད་སྟངས་འདི་ལ་ཡག། ད་གང་ལྟར་འཁོན་འཛིན་བྱེད་མཁན་དང་མ་དགའ་བྱེད་མཁན་དེ་ནི་ཞེ་པོ་གཅིག་གིས་ནི་ཤུགས་ཆེར་ཆེར་དང་དེ་འདྲས་འགྲོ་གི་ཡོད་རེད་ཅེས་བྱས་ད་ཁོང་ཚོའི་ཁེ་ཕན་དང་ཐུག་བསྡད་ཡོད་སོང་ཙང་དེ་འདྲས་ཅིག་བྲིས་ཤག། ད་ལྟའི་ཞི་ཅིན་ཕིང་གི་གནས་སྟངས་ག་འདྲས་ཡོད་མེད་དང་མ་འོངས་པའི་མདུན་ལམ་ག་འདྲས་ཡོད་མེད་སྐོར་ལ་ཡང་རྩོམ་འདིའི་ད་མཇུག་སྡོམ་དུ་བྱས་པ་ཡིན་ན། ཞི་ཅིན་ཕིང་སྤྱིར་བཏང་བྱས་པ་ཡིན་ན་རྒྱ་ནག་དམར་ཤོག་ངོས་ནས་བཤད་པ་ཡིན་ན་ལས་ཞེ་པོ་གཅིག་མའོ་ཙེ་ཏུང་ནང་བཞིན་གྱི་འདི་འགོ་ཁྲིད་རྦད་དེ་ཁ་ལོ་སྒྱུར་མཁན་དེ་ཆགས་ཀྱི་མ་རེད། ཕལ་ཆེར་ལོ་མང་པོའི་རྗེས་ལ་ཡང་མར་ཕྱི་མིག་བལྟས་པ་ཡིན་ན། ཁོ་བར་བརྒལ་གྱི་འགོ་ཁྲིད་ད་བར་བརྒལ་འགོ་ཁྲིད་ཟེར་ནས་དཔེར་མཚོན་ཧུ་ཅིན་ཐའོ་གསུམ་དེ་དང་ཅང་ཙེ་མིན་གསུམ་དེ་བར་བརྒལ་འགོ་ཁྲིད་རེད་པ་ད་དཀྱིལ་དེར་ལས་ཀ་ལོ་ཁ་ཤས་བྱེད་མཁན་མི་ཤེས་ཞིབ་ཞིབ་ཞིབ་མ་དྲན་ཡག་གི་འདྲས་ཀྱི་ཕལ་ཆེར་འགོ་ཁྲིད་འདི་འདྲས་ཆགས་མདོག་ཁ་པོ་རེད། འདི་ག་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་དེ་ཡིན་ན་ཞི་ཅིན་ཕིང་ལ་བཤད་པ་ཡིན་ན། ཞེ་དྲག་གི་ལོ་དེ་གལ་ཆེན་པོ་དང་ད་ལམ་མདོ་ལྟ་བུ་ཅིག་ལ་ཆགས་བསྡད་ཡོད་རེད། ཨ་ནི་ཞི་ཅིན་ཕིང་ད་ལོ་ལོ་མཇུག་ལ་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཐོག་ལ་ཡང། བསྐྱར་དུ་ཡིན་ན་རྒྱ་ནག་དམར་ཤོག་གི་འགོ་ཁྲིད་ལ་ཡང་མུ་མཐུད་བྱས་བྱེད་ཡག་གི་ལས་ཀ་དེ་ལ་ཡང་ད་ལྟ་མང་ཆེ་གཅིག་གིས་ཡིན་ཤག་ཤག་བྱེད་ཀྱི་ཡོད་རེད་དེ་ལས་རྩོམ་འདིའི་ནང་གི་ལྟ་སྟངས་བྱས་པ་ཡིན་པ་ཡིན་ན། ཞི་ཅིན་ཕིང་ལ་ཡང་དཀའ་ངལ་མང་པོ་འཕྲད་ཀྱི་རེད་ཅེས་བྱས་བྲིས་བཞག་དེ་ཡིན་ན་ལས་རྩོམ་འདིའི་ནང་ལ་ཡང་གལ་སྲིད་ཞི་ཅིན་ཕིང་གིས་ད་སྨིན་གྲོལ་བརྩི་བ་ནང་བཞིན་བྱས་བྱས་ཁོ་རླུང་རྟ་ཞེ་པོ་རྒྱུགས་བྱས་ད་ལོ་མུ་མཐུད་བྱས་ཡིན་ན་རྒྱ་ནག་དམར་ཤོག་གི་འགོ་ཁྲིད་བྱེད་ཐུབ་པ་ཡིན་པ་ཡིན་ན་ལས་མ་འོངས་པའི་ཨ་ནི་ལམ་ཁ་ནི་ཞེ་དྲག་གི་ཀྱག་ཀྱོག་དང་དཀའ་ངལ་ཅན་ཞིག་རེད། ཨ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ལོར་སླེབས་པའི་སྐབས་ཡིན་ན་ད་ཞི་ཅིན་ཕིང་གིས་ད་ལྟའི་ལས་ཀ་བྱེད་སྟངས་དེ་ཚོ་ཡིན་ན་རྦད་དེ་ཁྱོན་ཡོངས་ནས་ཨ་ནི་ཕམ་ཉེས་ཕྱིན་བྱས་འགྱུར་ལྡོག་ཆེན་པོ་ཞིག་འགྲོ་མདོག་ཁ་པོ་རེད་ཞེས་བྱས། ད་རྩོམ་གྱི་ནང་དོན་དེ་བྱས་པ་ཡིན་ན་གཙོ་བོར་བྱས། འདི་འདྲའི་རིགས་སུ་སློབ་གྲྭར་བྲིས་བཞག། ད་རྩོམ་འདི་ལ་ཡ་ངས་ད་གིན་ཞུས་པ་ནང་བཞིན་བྱས་རྒྱ་ཡིག་གི། སྤྱི་ཚོགས་དྲ་ལམ་དང་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་གདེང་འཇོག་བྱེད་མཁན་མང་པོ་ཞེ་པོ་ཅིག་འདུག་འདི་ནང་ནས་ངས་དཔེ་རེ་ཞིག་གཅིག་གཉིས་ཞུས་བྱས་ངོ་སྤྲོད་རེ་བྱས་པས་ན། དེ་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་ཡིན་ན་ཉེ་དུས་རང་རྒྱ་ནག་གི་ཆབ་སྲིད་ལ་ཞིབ་འཇུག་བྱེད་མཁན་གྱི་མི་དེ་སྐད་གྲགས་ཡོད་རྒྱུ་འདི་གསུམ་བཞི་ཅིག་ལ་ཡང་བཀའ་འདྲི་ཞུས་བྱས་རྩོམ་ཞིག་འདུག་ཨ་ལས་ངས་ཁོང་ཚོའི་གཅིག་གི་ལྟ་ཚུལ་ཁ་ཤས་ཞིག་ངོ་སྤྲོད་ཞུས་པ་ན། ཀའོ་ཝུན་ཆན་ཟེར་མཁན་ཅིག་རེད་ཁོ་རང་ཡིན་ན། དེ་སྔ་རྒྱ་ནག་དམར་ཤོག་གི་ཡིག་ཚང་གི་ལས་ཀ་བྱེད་མཁན་འགོ་ཁྲིད་གལ་ཆེན་པོ་བྱས་རྗེས་ཀྲུའུ་ཨེན་ལེ་གི་ཡིག་ཆ་དེ་ཚོ་གང་ག་ཉར་མཁན་གཙོ་བོ་དེའི་ནང་མི་རེད། བྱས་རྗེས་ཁོ་རང་དེ་ཨ་མི་རི་ཀར་སླེབས་པའི་རྗེས་གླིང་ལ་ཀྲུའུ་ཨེན་ལེ་གི་སྐོར་གྱི་དེབ་སྐད་གྲགས་ཆེན་པོ་ཞིག་བྲིས་ཡོད་རེད། ཁོ་རང་གིས་ཟེར་ཡ་བྱས་པ་ཡིན་ན་རྩོམ་དེ་ནི་ཞེ་དྲག་གི་ལྐོག་ཇུས་ཁོ་ཞེ་དྲག་ཡོད་རྒྱུ་ཅིག་རེད་བཞག་རྩོམ་འདི་ནས་ཡིན་ན་དེ་རིང་ཁ་སང་གཞུང་ནང་ཁུལ་གྱི་འགོ་ཁྲིད་ཚོའི་ནང་ལོགས་ལ་ཡ་འགལ་ཟླ་ཆེན་པོ་ཡོད་པ་དེ་རྦད་དེ་གསལ་པོ་ཞིག་མཐོང་ཐུབ་འདུག་ལ། ཨ་ནི་རྩོམ་འདི་ཡིན་ན་ཞི་ཅིན་ཕིང་ངོས་ནས་བཤད་པ་ཡིན་ན་ཞེ་དྲག་གི་ནུས་རྩལ་ཆེན་པོ་ཡོད་པའི་ཡིན་ན་འབར་རྫས་ལྟ་བུ་ཅིག་རེད་ཅེས་བྱས་ཁོ་རང་གིས་འདི་ལ་ཡང་གདེང་འཇོག་ཞེ་དྲག་མཐོ་པོ་བྱས་བཞག། འདི་ནས་ཡིན་ན་རྒྱ་ནག་གི་ལོ་རྒྱུས་ལ་ཡང་ཞིབ་འཇུག་བྱེད་མཁན། ཀའོ་ཏའེ་ལིང་ཟེར་མཁན་ཅིག་རེད་ཁོ་རང་གི་ཐོག་ནམ་རྒྱུན་རྩོམ་བྲིས་པ་ཚོ་ལ་ཡང་ང་ལྟ་ཡག་དགའ་པོ་ཞེ་དྲག་ཡོད། ཁོ་རང་གིས་གསུང་ཡག་བྱས་པ་ཡིན་ན། རྩོམ་འདི་ཞེ་དྲག་གིས་གཏིང་ཟབ་པོ་བཏང་སྟེ་བྲིས་བཞག་ལྷག་པར་དུ་ཡིན་ན་ཞི་ཅིན་ཕིང་གིས་གཤིས་རྒྱུད་དང་སེམས་ཁམས་ཀྱི་གནས་སྟངས་དེ་ཚོ། བརྒྱུད་བྱས་ཡིན་ན། ད་ལྟའི་ཞི་ཅིན་ཕིང་གི་ལས་ཀའི་བྱེད་སྟངས་དེ་ཚོ་གང་འདྲ་བྱུང་ཡོད་མེད་ཀྱི་ཁོའི་རྒྱུ་མཚན་སྦྱོར་བ་དེ་ཚོ་ཡིན་ཞེ་དྲག་གི་གཏིང་ཟབ་པོ་བཏང་སྟེ་བྲིས་ཤག་ཅེས་བྱས་བསྟོད་བསྔགས་ཆེན་པོ་གནང་ཤག། འདི་ནས་ཡིན་ན། སུང་ཡུང་ཡི་ཞེས་བྱས་ཕ་གིའི་ཨ་མི་རི་ཀའི་ཀེ་ལི་ཧྥོར་ནི་ཡའི་སློབ་གྲྭ་ཆེན་མོ་ཅིག་གི་དགེ་རྒན་ཆེན་པོ་བྱས་རྗེས་དེ་སྔོན་ལ་ཡ། ད་རྒྱ་ནག་གི་རིག་གནས་གསར་བརྗེ་དང་མའོ་ཙེ་ཏུང་གི་དུས་རབས་ཀྱི་ཞིབ་འཇུག་བྱེད་མཁན་ད་སྐད་གྲགས་ཆེ་ཤོས་ཅིག་རེད། ཁོ་རང་གསུང་ཡག་བྱས་པ་ཡིན་ན་ད་ཞི་ཅིན་ཕིང་གི་གཤིས་ཀ་ནས་ལས་ཀའི་བྱེད་སྟངས་ཆབ་སྲིད་ཀྱི་ལྟ་བ། འདི་འདྲ་ཁྱོན་ཡོངས་ནས་ཡིན་ན་ཡིག་འབྲུ་ཁྲི་བཞི་ཅིག་གིས་བེད་སྤྱོད་བཏང་རྗེས་བྲིས་པའི་འདི་རྩོམ་ཁྱོན་ཡོངས་ནས་ཅིག་བྲིས་རྒྱུ་འདི་འདྲ་ཅིག་ནི་ཁོ་རང་ད་རེས་ནི་ཐོག་མ་དང་པོ་ཡིན། བྱས་རྗེས་ཡིན་ན་ཁོ་རང་བསྟོད་བསྔགས་བཏང་ཤག་ད་ཡིན་ནའང་རྩོམ་འདི་ལ་ཡང་སྐྱོན་བརྗོད་བྱེད་མཁན་དེ་ཁག་ཅིག་འདུག་ད་སྐྱོན་བརྗོད་བྱེད་སའི་ཁ་ཕྱོགས་དེ་མི་འདྲ་རེ་གཉིས་གསུམ་འདྲ་བྱས་ད་ཁ་ཅིག་ཟེར་ཡ་བྱས་པ་ཡིན་ན། རྩོམ་འདིའི་ནང་ལོགས་ལ་གཙོ་བོ་དེ་ཞི་ཅིན་ཕིང་གི་གཤིས་རྒྱུད་དང་སེམས་ཁམས་དང་དེ་ཚོ་ལ་དབྱེ་ཞིབ་ཞིབ་བྱས་བྱས་ཡིན་ན། ད་ལྟའི་རྒྱ་ནག་གི་ད་སྐྱོན་ཆ་འབྱོར་བ་ཆབ་སྲིད་ཀྱི་སྐྱོན་ཆ་དང་སྲིད་ཇུས་སྐྱོན་དེ་གས་གང་ག་ལོག་ཡིན་ན་ཞི་ཅིན་ཕིང་གི་གཤིས་ཀ་དང་དེ་ཚོ་ལ་ཡིན་པའི་བཟོ་འདྲ་བྲིས་བཞག། དོན་དངོས་ཐོག་ལ་དེ་འདྲ་མ་རེད་དེ་ཞི་ཅིན་ཕིང་མི་སྒེར་གྱི་མ་རེད་དེ་ནི་རྒྱ་ནག་དམར་ཤོག་གི་ལམ་ལུགས་ཀྱི་སྐྱོན་རེད། དེ་འདྲ་སོང་ཙང་རྩོམ་འདིའི་ཁོའི་ལྟ་ས་དེ་ཞེ་དྲག་གིས་ཆུང་ཆུང་ཅིག་ནས་བལྟས་བཞག་ཟེར་བྱས་སྐྱོན་བརྗོད་བྱེད་མཁན་འདུག་ཡང་འདི་མ་ཡིན་པའི་ཁ་ཤས་ཀྱིས་ཟེར་ཡ་བྱས་པས་ན་རྩོམ་འདི་ཁྱོན་ཡོངས་ནས་བལྟས་པ་ཡིན་ན་ད་རྩོམ་འདིའི་ནང་ལོགས་ལ་དཔེར་ན་ཆ་བཞག་ན་ཅང་ཙེ་མིན་དང་པོ་ཞི་ལེ་ཟེར་བ་ལ་བསྟོད་བསྔགས་འདྲ་ཏོག་ཙམ་བཏང་བཞག་རྩོམ་ཁོ་རང་ཡིན་ན་ད་ཞི་ཅིན་ཕིང་ལ་སྐྱོན་བརྗོད་བྱས་མི་ཤེས་རྒྱ་ནག་དམར་ཤོག་གི་ལམ་ལུགས་འདི་ལ་ཡང་སྐྱོན་བརྗོད་བྱེད་མཁན་ཅིག་རེད་མི་འདུག། ཁོས་རྩོམ་པ་པོ་དེ་འདི་མ་ཟད་ཡིན་ན་རྒྱ་ནག་དམར་ཤོག་ཧ་ལམ་ཅིག་ལུགས་མཐུན་ཡིན་པ་ནང་བཞིན་བྲིས་བཞག་ཅེས་སྐྱོན་འཛུགས་མཁན་དེ་ཁ་བྱེད་འདུག་ད་ཡང་གཅིག་ཕྱོགས་གཞན་པ་ཞིག་ནས་རྒྱ་ནག་དམར་ཤོག་གི་ཁོའི་ལངས་ཕྱོགས་ནས་སྐྱོན་བརྗོད་བྱེད་མཁན་དེ་བེད་སྤྱད་བཞིན་ངས་དེ་རྩོམ་གྱི་ཐོང་སྟ་དེ་རྩོམ་པ་པོའི་མིང་འདི་བྲིས་མི་འདུག་ལས་ཡིན་ནའི་ཁོའི་རྩོམ་འདི་ལ་གང་ལྟར་བལྟས་པ་ཡིན་ནའི་ཁོ་འཇུག་སྒོར་ཨོ་རྩོད་འགྱོད་ཅིག་འདུག་འདིའི་ཟེར་ཡག་བྱས་པ་ཡིན་ན། ཅང་ཙེ་མིན་དང་ཧུའུ་ཅིང་ཏའོ་སྐབས་ལ་ཡང་གང་ལྟར་རྒྱ་ནག་གི་དམར་ཤོག་དང་འགོ་ཁྲིད་དེ་ཚོའི་ནང་ལ་ཡང་ལྐོག་ཟ་རུལ་སུངས་བྱེད་བྱེད་ཞིབ་ཅིག་གང་ལྟར་དམར་ཤོག་འདི་ད་ལམ་ཁ་མཐའ་མ་ཅིག་ལ་ཐུག་བྱས། ཨ་ནི་བོ་ལུག་འགྲོ་བྱས་བྱས་བསྡད་ཡོད་རེད། དེ་བྱས་པའི་སྐབས་དེ་ནི་ཞི་ཅིན་ཕིང་ཡོང་བྱས་བས་ད་ལས་ཀ་འཇོན་པོ་ཞེ་པོ་ཅིག་བྱས་ཡིན་ན་ལྐོག་ཟ་རུལ་སུངས་དེ་ཚོ་བས་ད་རྡུང་རྡེག་གཏོང་ཡ་དང་འཛིན་བཟུང་བྱེད་ཡ་དང་དེ་ཚོ་གང་ཁ་ལོ་གཙང་མ་བཟོས་བྱས་ཡིན་ན་ད་ད་རི་གས་ཡིན་ན་རྒྱ་ནག་གི་གནས་སྟངས་དེ་ད་གང་ལྟར་དཀའ་ངལ་ཆེན་པོ་ཞེ་པོ་ཅིག་གི་ནས་ཞི་ཅིན་ཕིང་གིས་སྐྱོབ་པའི་བཟོ་འདྲ་བྱས་པ་རེད་ད་དེ་ཨ་ནི་ད་ལྟའི་རྩོམ་འདིའི་ནང་ལོགས་ལ་ཡ་རྩ་བ་ཉིད་ནས་མཚོན་མི་འདུག་ཞི་ཅིན་ཕིང་གི་གང་ལྟར་འཇོན་ཐང་མེད་པ་དང་འདི་འདྲ་གཙོ་བོ་བྱེད།

ད་རིག་གནས་གསར་བརྗེ་བརྒྱུད་ཡོད་མཁན་གྱི་མི་ཡིན་ན། འདི་ཁྱོན་ནས་ནོར་འཁྲུལ་ཡོང་གི་མ་རེད་ག་རེ་ཟེར་ན་རིག་གནས་གསར་བརྗེའི་ཚོགས་ཆུང་གི་འགོ་ཁྲིད་དེ་ཡིན་ཡའོ་ཡོན་རེད་མའོ་ཙེ་ཏུང་ད་བེ་ཁོ་ཆེ་དྲགས་རེད་མཐོ་དྲགས་རེད་ཆོས་བྱས་ཏེ་འདི་ཚོགས་ཆུང་འགོ་ཁྲིད་ད་བྱེད་ཀ་ཡོང་གི་མ་རེད་བྱས་ད་འདི་ནས་བལྟས་པ་ཡིན་ན། འབྲི་བ་པོ། ལོ་ཕལ་ཆེར་ཆུང་ཙམ་ཞིག་རིག་གནས་གསར་བརྗེ་དེ་ཙམ་ཞིག་རང་བརྒྱུད་མེད་མཁན་ཅིག་མིན་འགྲོ་ཟེར་བྱས། བཤད་བཞག། ད་ལྟའི་ཡིན་ན་ལོ་ཆེ་ཆུང་དེ་རེད་པ། གཉིས་པ་འདི་ག་རེ་འདུག་ཟེར་ན། ཁ་ཤས་ཅིག་ཡིན་ན་རྩོམ་འདི་པེ་ཅིན་གཞུང་གི་ནང་ཁུལ་གྱི་ད་ཞི་ཅིན་ཕིང་ལ་མ་དགའ་མཁན་ནས་དེ་ཁ་བྱེད་མཁན་ཡིན་ན་རུབ་རུབ་བྱས་བྱས་ཕལ་ཆེར་བྲིས་འགྱོག་ཡིན་པ་འདྲ་ཟེར་ཡས་འདུག་ང་རེ་ཏུག་བལྟས་པ་ཡིན་ན་ལས་རྒྱ་ནག་གཞུང་ནང་ཁུལ་གྱི་འདི་དང་དམིགས་བསལ་འདི་དེ་རེད་བསམ་ཚར་བཞིན་མི་འདུག་རྩོམ་འདིའི་ནང་ལོགས་རྩོམ་ཁོ་རང་དངོས་གནས་ཀློག་ན་ཀློག་རིན་དེ་ཞེ་དྲག་འདུག་དེ་ལས་ཡིན་ནའི་རྩོམ་འདི་ནང་བྲིས་པའི་ནང་དོན་འདི་ཚོ། ང་ཚོ་ཏོག་ཙམ་ཀློག་དུས་ངས་ང་ཚོས་གོ་མ་མྱོང་བ་དང་ཧ་མ་གོ་བ་འདི།

གཉིས་པ་དེ་ད་བྲིས་ཡག་དེ་ཡིན་ན་སྤྱིར་བཏང་བྱས་ན་མི་གང་ག་ལོ་གོ་ཐུབ་ཡག་ཅིག་བྲིས་ཤག་ད་བྲིས་ཡག་དེ་མ་ཚང་ཏོག་ཙམ་ཅིག་རིང་དྲགས་པའི་བཟོ་འདུག་དེ་ལས་ཐུང་དུ་བྱས་ན་བསམ་ཚར་རེད་འདུག་དེ་ལས་ཡིན་ན་ལས་ད་ཚང་མ་ལོ་གོ་ཐུབ་ཡག་བརྗོད་ཡོད་དུས་ད་པ་ད་ད་ད་ཕལ་ཆེར་རྒྱ་ནག་ནང་ལོགས་ལ་ཡག་རྩོམ་འདི་བཟུམ་དེ་ཕལ་ཆེར་དངོས་གནས་བྱས་མངོན་གསལ་དོད་པོ་བྱས་ད་ད་ཆོག་གི་ཡོད་ཀྱི་མ་དེ་ལས་གང་ད་ད་དེ་རིང་ཁ་སང་ཡིན་ན་ག་ལེ་ག་ལེ་ད་མི་ཚང་མ་ལོ་མཐོང་ཐུབ་ཀྱི་རེད་པ་ཅིག་དྲ་ལམ་ད་འདི་བརྒྱུད་བྱས་འདི་འདྲ་སོང་ཙང་ཚོད་དཔག་བྱས་ན་རྒྱ་ནག་ཁྱོན་ཡོངས་ཀྱི་མི་ཚོས་ད་ཞི་ཅིན་ཕིང་ལྟ་སྟངས་ལ་ཡག་ཤུགས་རྐྱེན་ཐེབས་ཡག་ལ་ཡིན་ན་ནུས་པ་ངས་བྱས་ན་ངེས་ཅན་ཞིག་ཐོན་ཐུབ་ཀྱི་རེད་བསམ་གྱི་འདུག་ཨ་ནི་གང་ལྟར་གལ་ཆེན་པོ་གཅིག་ག་རེ་འདུག་ཟེར་ན་ད་ད་ལྟ་ཡིན་ན་ཞི་ཅིན་པིང་དབང་ཐང་རྒྱས་པའི་སྒང་དེ་རེད་མི་གང་ག་ལོ་ཞི་ཅིན་པིང་ད་ལོའི་ལོ་མཇུག་ལ་ཡ་ག་ད་མུ་མཐུད་བྱས་ཡིན་ན་དམར་ཤོག་འགོ་ཁྲིད་ལ་ཡ་བསྐྱར་དུ་བསྐོ་བཞག་བྱེད་ཀྱི་ཡོད་ཤག་ཤག་ད་འདི་འདྲ་བྱེད་དགོས་ད་ལོ་ཡིན་ན་རྩོམ་འདིའི་ནང་ལོགས་ལ་ཡ་ཁོས་ཐབས་ཤེས་རེ་བྱས་བྱས་ཞི་ཅིན་པིང་གི་སྐྱོན་དང་དཀའ་ངལ་དང་འདི་ཚོ་ཡིན་ན་མང་པོ་ཞེ་པོ་ཅིག་བྲིས་བྱས་འདི་ཀློག་པའི་རྗེས་ལ་ཡ་སེམས་པའི་ནང་དངོས་གནས་ཞི་ཅིན་པིང་གིས་ད་ལྟའི་སྲིད་དབང་འདི་ག་ཚོད་ཅིག་གནས་ཡོང་བསམ་བསམ་དོགས་པ་སྐྱེ་ཡ་རེ་བྱེད་ཁོའི་དེ་རྩོམ་དེ་ཀློག་ཚར་བའི་རྗེས་ལ་ཡང་འདི་འདྲས་ཀྱི་ཚོར་བ་ཅིག་གསར་པ་ཅིག་རྙེད་ཐུབ་འདུག་བསམ་གྱི་འདུག་འདི་འདྲ་སོང་ཙང་གང་ལྟར་བལྟས་པ་ཡིན་ན་ལས། ད་ལྟའི་རྒྱ་ནག་གི་གནས་སྟངས་ལ་ཡང་ཞིབ་འཇུག་དང་དོ་སྣང་བྱེད་མཁན་ཅིག་ཡིན་ན་རྩོམ་འདི་ཀློག་ན་ཀློག་རིན་ཡོད་པ་ཅིག་རེད་ཤག་རིང་པོ་ཞེ་པོ་ཅིག་འདུག་དེ་ལས། འདི་དང་ཆབས་ཅིག་ད་རིང་ང་ཚོའི་ཕཱར་ཁེར།